ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཏྲེ་ལི་ཡའི་གྲོང་ཁྱེར་སིད་ནི་ནས་བར་ཐག་སྤྱི་ལེ་བརྒྱ་དང་ལྔ་བཅུ་ལྷག་ཙམ་ཡོད་པའི་གྲོང་ཁྱེར་ནོ་ར་ནང་བུད་མེད་ཁག་ཅིག་གིས་གཙང་བཟོ་ཡི་ཞབས་ཞུ་ཁང་ཞིག་བཙུགས་ཡོད་པ་དང་གཙང་བཟོ་ཡི་ཞབས་ཞུ་ཁང་དེ་ག་འདྲ་ཞིག་ཡོང་གི་ཡོད་མེད་སྐོར་ཞབས་ཞུ་ཁང་དེའི་སྦྱིན་བདག་དང་འགན་འཁུར་བ་ཕུར་བུ་ཚེ་རིང་ལགས་དང་གླེང་མོལ་ཞུ་གི་ཡིན། ཇོ་ཕུར་བུ་ཚེ་རིང་ལགས་བཀྲ་ཤིས་བདེ་ལེགས། འོ་དང་ཐོག་དེ SBS ཡི་གསར་ལས་ཁང་གི་ལས་བྱེད་དང་དེའི་གསར་འགྱུར་གསན་མཁན་ཚང་མ་ལ་འཚམས་འདྲི་ཞུ་བ་ཡིན། ཨ་ནི་གོ་སྐབས་འདི་གནང་བར་ཐུགས་རྗེ་ཆེ་ཞུ་ཡིན། ཨ་ནི་ཐོག་མ་དེ་རྣམ་པ་ཚོ་གི་ནོ་ར་ལ་ཡ་གཙང་བཟོ་ཞབས་ཞུ Cleaning Services ཅིག་བཙུགས་འདུག་བ། ཨ་ནི་དེ་ག་དུས་བཙུགས་པ་རེད་དེ་འདྲས་ཅིག་བཙུགས་དགོས་འདུག་ཟེར་ནས་ཨ་ནི་བསམ་ཚུལ་དེ་དང་པོ་ག་འདྲ་བྱས་ནས་སླེབས་པ་རེད་དེ་གཅིག་ངོ་སྤྲོད་གནང་དང། ང་ཚོ་འདི་ནཱ་རོ་ཁུལ་གྱི་གཙང་བཟོའི་ལས་རིགས་དེ་ཐོག་མར་བཙུགས་ཡ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་ལྔ་པའི་ནང་ལ་ད་པེ་ཅིང་དྲ་སྦྲེལ་ཆེད་དུ་དེབ་སྐྱེལ་ཞུ་ཡ་དེ་ཚོ་བྱས་དེ་ནས་དངོས་སུ་འགོ་བཙུགས་ཡ་དེ་ལོ་དེའི་འཁྲུངས་སྐར་དེ་ཟིན་རྗེས་ད་ལ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་བདུན་པའི་ཚེས་བདུན་ཉིན་ལ་ཡ་དངོས་སུ་ཨ་ནི་འགོ་བཙུགས་པ་འདྲ་བ་ཞིག་རེད། ལས་རིགས་འདི་འདྲའི་གཉེར་དགོས་ཡག་གི་དམིགས་ཡུལ་གཙོ་བོ་ཞུས་པ་ཡིན་ན་ང་ཚོ་ས་ཆ་དེ་མ་སྤོས་སྔོན་ལ་ཡང་རེད་ད་ལྟ་དེ་སྤོས་ཚར་བའི་རྗེས་ལ་ས་གནས་ལ་རྒྱུས་ལོན་དང་འདི་གར་གང་འཚམ་བྱས་ཡོད་རེད་དེ་བྱས་པ་བརྒྱུད་ནས་འདི་ཁུལ་ལ་ག་རེ་ཞུ་དགོས་ལ་ལས་མེད་ཞུ་དགོས་རེད Unemployment འདི་གི་ཚད་གཞི་འདི་ཏོག་ཙམ་མཐོ་པོ་ཡོད་རེད་གྲོང་ཁྱེར་ཆེ་ཁག་དང་བསྡུར་ན་ལས་གནས་ཏོག་ཙམ་དཀོན་པོ་ཆགས་ཡོད་པའི་ས་ཁུལ་ཅིག་ཆགས་ཀྱི་འདུག་ཨ་འདི་ཡིན་ཙང་ཐོག་མར་ང་ཚོ་བོད་པ་མི་ཚང་ལྔ་ཙམ་མཉམ་པོ་རུག་རུག་བྱས་བྱས་ད་ག་རེ་བྱེད་ག་སོ་སོས་རང་ལ་རང་དེ་འཚོ་རྟེན་ཅིག་གཉེར་དགོས་འདུག་བསམ་བློ་འདི་བྱུང་བ་རེད་འདི་བྱུང་བ་ཡིན་ན་གང་ཅིའི་ཐད་ལ་ཡང་སོ་སོས་སོ་སོར་རང་ཁ་རང་གསོ་ཐུབ་པ་ཡིན་ན་ཡང་ཕྱི་ལོགས་ནས་ད་གཟོད་ཡིན་ན་རེད་ཨ་ནི་སོ་སོ་ལ་ཡང་ཕན་ཐོགས་ག་ར་གང་འཚམ་བྱུང་གི་ཡོད་པ་རྒྱ་གཅིག་གི་དམིགས་ཡུལ་སེམས་ཀྱི་ཨ་ནི་ད་ལྟ་གཙང་བཟོ་ལས་རིགས་བྱེད་དམ་ཡང་དེ་མིན་གྱི་ཚོང་ཞིག་ག་རེ་རྒྱག་ཡོད་མེད་ཐོག་ང་ཚོ་སྐད་ཆ་མང་པོ་བྱས་རེད་ལ་ཨ་ནི་ཚོགས་འདུ་རུག་རུག་དེ་མང་པོ་བྱས་བསྡད་རེད། མཐའ་མ་དེ་ཨ་ང་ཚོ་མི་ཚང་ལྔ་མཉམ་རུབ་ཀྱིས་གཙང་བཟོ་ལས་རིགས་དེ་གཉེར་རྒྱུ་གི་ཐག་གཅོད་བྱུང་ནས་ནི་ག་རེ་ཞུ་ལ་དངོས་སུ་ནི་ལས་རིགས་དེ་གཉེར་བྱས་འགོ་བཙུགས་རེད་ད་ང་ཚོ་གཙང་བཟོ་ལས་རིགས་དེ་གཞན་དང་མི་འདྲ་བ་ག་རེ་ཡོད་རེད་ཞུས་པ་ཡིན་ན་སྒེར་གྱི་ཚོང་ལས་རེད་ཡིན་ནའི་ལས་དེའི་ཚོང་དེའི་མིང་དེ་ཉོས་བྱས་འགོ་བཙུགས་རེད་ད་ང་ཚོ Jim's Cleaning ལབ་དགོས་རེད་བ་དེའི་མིང་དེ Jim's ལབ་དེ group ཆེན་པོ་ལབ་དགོས་རེད་བ་ད་དེ་ཅིག་སྤྱི་ཚོགས་ནང་ལ་ཁྱབ་རྒྱ་ཆེན་པོ་ཕྱིན་ཙང་མིང་དེ་ཉོ་དགོས་བྱུང་ཡོད་རེད། ང་ཚོ་གི Jim's Cleaning བཙུགས་པའི་ཆེད་ལ་ཡང་ནི་ཁོ་རང་ཚོ་གི་ད་ཁོ་རང་ཚོ Franchise སུ་ཞུགས་དང་མིང་ཉོས་བྱས་ཅིག་ཚོང་རྒྱག་ཡག་དེ་ལ་ཁོ་རང་ཚོ་ཁོ་རང་ཚོ་འགྲོ་སྟངས་ཅིག་ཡོད་རེད། འགྲོ་སྟངས་རིགས་མི་འདྲ་མང་པོ་འདུག་ཨ Jim's ཁོ་རང་ཚོ་ཡང་ཁོ་རང་ཚོའི་འགྲོ་སྟངས་གཅིག་གྱུར་ཅིག་གཅིག་དེ་དང་འབྲེལ་བའི་ཅིག་སྦྱོང་བརྡར་ཆེད་ཟབ་སྦྱོང་བྱེད་ཡག་འདྲ་པོ་དང་ཨ་ཚོང་ལས་ཀྱི་ཐོག་ལ་ཡ་ཅིག་གོ་སྐོན་སློབ་སྟོན་བྱེད་ཡག་ཚང་མ་ད་ཁོ་རང་ཚོས་བྱས་ཡོང་གི་རེད་ཨ་འདི་ག་རོགས་རམ་ཞུ་དགོས་རེད་ཨ་ཚོང་ཁོ་བ་ཁོ་བ་ཆོག་གི་ཡོད་མེད་དང་ཨ་ནི་ཚོང་ཤག་ཞུ་དགོས་རེད Customer འཚོལ་སྟངས་དང་དེ་འདྲས་ཚང་མ་ཁོ་ཚོས་རོགས་པ་བྱས་ཡོང་གི་རེད་དང་གོ་མདོག་དེ་ད་གཙོ་བོ་སོ་སོ་སོར་བརྟེན། རྟེན་གྱི་སོ་སོའི་ཚོགས་ཀྱི་རྒྱུད་ཀྱི་བྱེད་ཆོས་བྱེད་དེ་གཙོ་བོ་གཅིག་རེད་ཡིན་ནའི་ཞོར་ལ་ཁོང་ཚོས་དེ་གའི་རོགས་པ་དེ་གའི་ལྟ་རྒྱུན་ཆད་མེད་པར་ཡོང་གི་ཡོད་རེད་ཨ་ནི་ཏོག་ཙམ་ཏོག་ཙམ་བྱས་ཐག་ལོ་དང་པོ་གཉིས་པ་ལ་ཞེ་པོའི་ཞེ་པོ་དེ་བྱུང་ཡོད་མ་རེད་དེ་ལས་ཨ་ནི་རིམ་པས་རིམ་པས་བྱས་ཐག་ག་ལེར་ག་ལེར་བྱས་ཐག་ད་ལྟ་ལོ་ལྔ་ཙམ་དྲུག་འགོར་ལ་ཨ་ནི་འོ་ཙམ་བྱུང་བསྡད་རེད།
དེ་ནས་ད་དེང་སང་ཨོ་སི་ཁྲུ་ལི་ཡའི་ནང་ལ་ཡང་བོད་པ་མང་པོ་གྱིས་གཙང་མ་བཟོ་ཡག་གི་ལས་ཀ་བྱེད་གི་ཡོད་རེད་ད་ཡིན་ནའི་མང་ཆེ་བ་གྱིས་མི་གཞན་པ་དང་སྦྱིན་བདག་གཞན་པ་གི་འོག་ལ་ལས་ཀ་བྱེད་གི་ཡོད་རེད་ཨ་ནི་མི་གཞན་པ་གི་འོག་ལ་ལས་ཀ་བྱེད་པ་ལས་ཨ་ནི་སོ་སོ་གི་དེ་འདྲའི་ཞབས་ཞུ་ཁང་གཅིག་བཙུགས་ཐུབ་པ་ཡིན་ན་ཨ་ནི་དམིགས་བསལ་གྱི་ཁེ་ཕན་འདྲ་བོ་ག་འདྲ་རག་གི་འདུག་བསམ་གི་འདུག། ད་སོ་སོའི་སྒེར་གྱི་ཚོང་ལས་གཉེར་པ་དང་མིའི་འོག་ལ་ལས་ཀ་བྱེད་པ་གཉིས་བར་མི་འདྲ་བ་ད་མང་པོ་ཅིག་ཡོད་ཡོད་རྒྱུ་རེད་ད་ང་རང་ངོས་ནས་མཐོང་ཡག་ལ། སོ་སོའི་ཚོང་གཉེར་མི་ལ་ནི་སོ་སོར་རང་དབང་ཆ་ཚང་ལྡན་པ་ཅིག་རེད་ཅེས་བརྡ་འདི་བསྒྲིགས།

མང་པོ་བྱས་པས་ན་ནི་གཙོ་ཆེ་རེད་དེ་ཚོའི་རིགས་རེད་ད་གཅིག་གི་རང་དབང་སོ་སོ་སོར་རང་དབང་ཡོད་དེ་ད་ནི་ལས་ཀ་བྱས་ན་དངུལ་མང་ཡོད་དེ་ལས་ཀ་མ་བྱས་ན་དངུལ་མ་ཡོད་དངུལ་ཡོང་གི་མེད་པས་ད་འདེབས་བྱེད་རེད་ནི་ད་ཁེ་ཕན་ད་ག་རེ་ཞུ་རེད་ཉེན་ཁ་དེ་གཉིས་ཀ་ལ་ཡོད་དེ་བཞི་ཆ་དེ་རི་ཚང་མས་མཁྱེན་གསལ་ད། ཨ་དེ་ནས་སྤྱིར་བཏང་ད་གཙང་མ་བཟོ་ཡ་གི་ལས་ཀ་རིགས་ཡིན་ན་ད་མི་འདྲ་བ་མང་པོ་ཅིག་ཡོད་ར་དཔེར་ན། ཚོང་ཁང་གཙང་མ་བཟོ་ཡས་རེད་ཨ་ནེ་ལས་ཁུངས་གཙང་མ་བཟོ་ཡས་རེད་ཨ་ནེ་དེ་ནས་མི་སྒེར་གྱི་ཁང་པ་གཙང་མ་བཟོ་ཡས་ལ་སོགས་པ་གི་དེ་འདྲ་མང་པོ་ཅིག་ཡོད་ར། ཨ་ནེ་རྣམ་པ་ཚོ་གི་གཙང་མ་བཟོ་ཡས་གི་ལས་ཀ་ག་རེ་ག་རེ་འདྲ་བོ་ཞིག་བྱེད་ཀྱི་ཡོད། གཙང་བཟོ་ལས་རིགས་ལ་ཁག་མི་འདྲ་ཁག་མང་པོ་ཞིག་ཡོད་པ་དེ་ཁྱེད་རང་གིས་གསུངས་པ་རེད་ཨ་ནེ། སྤྱིར་བཏང་ང་ཚོའི་གཙང་བཟོ་ལས་རིགས་དེ་སྤྱིར་བཏང་གི་གཙང་བཟོ་ལ General Cleaning ཞུ་ཡོད་ད་སྤྱིར་བཏང་གི་གཙང་བཟོའི་རིགས་ཚང་མ་བྱེད་ཀྱི་ཡོད་རེད་མི་སྒེར་ཡིན་ནའི་རེད་དེ་བ་ཡིག་ཚང་ཡིན་ནའི་རེད་གཞུང་གཞུང་གི་ཡིག་ཚང་ཡིན་ནའི་རེད་ཨ་ནེ་ཁང་པ་གསར་པ་དང་ཡང་ཁང་པ། རྙིང་པ་ཕར་གཡར་པ་དང་ཡང་ཚུར་ལེན་པའི་སྐབས་ལ་གཙང་བཟོ་གི་ལས་ཀ་ཞིག་བྱེད་དགོས་པ་དེ་ཚོ་ཚང་མ་ང་ཚོས་ཁས་ལེན་བྱེད་ཀྱི་ཡོད་རེད། ཨ་ནེ་རྣམ་པ་ཚོ་མཉམ་དུ་དེར་ལས་ཀ་བྱེད་མཁན་མི་མང་ཉུང་ག་ཚོད་འདྲ་པོ་ཅིག་ཡོད་རེད་ཨ་ནེ་ལས་ཀ་ཡང་གི་མང་པོ་འདྲ་པོ་ཅིག་རག་གི་ཡོད་ན་ག་འདྲ་འདྲ་པོ་ཅིག་བྱེད་གི་ཡོད།
ང་ཚོས་ད་ལྟ་གཙང་བཟོ་ལས་ཚོང་ལས་དེ་ནང་ལ་མི་ཚང་རེ་ནས་དང་ཐོག་མི་ཚང་རེ་ནས་མི་གཅིག་གཅིག་ཡོང་ཡག་གི་འཆར་གཞི་འདི་བཏིང་པ་རེད། ཨ་ཡིན་ན་ལས་ང་ཚོ་མང་ཆེ་གི་མི་ཚང་སོ་སོ་སོ་སོ་འདྲ་པོ་དེ་ཚོ་མང་ཆེ། གཏན་འཇགས་ལས་ཀ་ཅིག་ཡོད་བཞིན་པར་ཆགས་དེ་རེད། དེ་ཕྱིར་དམ་པ་དང་ཐོག། དང་ཐོག་ཚོང་གཉེར་དུས། གཙོ་བོ་མི་གསུམ་བྱས་དེ་ནས། ད་ཞོར་ལ་ཡ་དེ་བར་ཡང་ལས་ཀ་དེས་མང་ཚོད་འཛུམ་པ་ཡ་དེ་བར་ནས་ཡང་བོད་པ་གཞན་པ་ཁྲིད་འགྲོ་ཡ་དེ་བར་འདི་ག་ལ་གང་འཚམ་བྱུང་ཡོད་རེད་ད་ད་བྱུང་ད་བྱུང་བཞིན་པ་འདྲ་བྱེད་རེད། ད་འདིར་ཆ་ལ་ཡ་ཚོང་རང་ཐོག་ལ་ད་གཏན་འཇགས་ཞུས་རེད Full time གྱི་ལས་ཀ་བྱེད་ཡ་ད་མི་གཉིས་འདྲ་བ་ཆ་དེར་ད་འདི་ལོ་ང་བྱེད་ལ་འདི་བྱེད་ལ་ཡ་ད Part time འདྲ་བ་ཅིག།

རྫོགས་སོ་སོར་རག་ལས་སྐོར་དེ་གང་ལ་ཨ་ནི་ད་ལྟ་ང་གཙོ་བོ་ཡིན་ད་ལྟ་ངས་དགོངས་ཞུ་ཞུས་རིགས Franchise ཡིན་དུས་ཙམ་པ་གལ་སྲིད་སོ་སོར་འདོད་པ་ཡོད་པ་ཡིན་ན་ཁོ་རང་ཚོས་དེ་མ་ས་ཁུལ་འདི་ང་ང་རང་ཚོས་སོ་སོ Territory ཞུ་ར་སོ་སོར་ས་ཁོངས་འབྱོར་དེའི་ནང་ལོགས་ལ་ཕ་གིར་གཙང་བཟོའི་ལས་ཀ་འདི་ཞིག་འདུག་དེ་ཅིག་འདུག་ཕ་གིར་འདུག་ཟེར་འདི་ཁོ་ཚོས་ད་ལྟའང་ཡོང་གི་རེད་ལག་ཐོག་ཁ་པར་ཁོ་ར་དང་ཡོང་གི་རེད་ཁོ་ཚོས་ཁྱེད་རང་ཚོས་ས་ཁོངས་དེ་འདྲའི་ཅིག་ལ་མི་གཅིག་ལས་ཁུག་རུ་དེ་འདྲའི་ཅིག་ལ་གཙང་མ་བཟོ་དགོས་འདུག་ཁོ་རང་ཚོས་ལབ་ཡོང་གི་རེད་ད་དེ་སོ་སོའི་འདོད་པ་རེད་ལེན་དང་མ་ལེན་སོ་སོའི་འདོད་པ་རེད་གལ་སྲིད་ལེན་པ་ཡིན་ན་ལས་དེ་རག་མ་རག་མ་ལྟོས་པར་ཨ་ནི་ཡང་ཅིག་ཁོང་ཚོ་ལ་ཡ་ག་རེ་ཞུ་ཡ་དེ་ལས་དོད་འདྲ་བ་ཞིག་དངུལ་འདྲ་བ་ལས་དེ་སྤྲད་དགོས་ཀྱི་ཡོད་རེད་ད་དེ་བས་ང་ཚོ་དཔེར་བཞག་ན་འདས་པའི་ལོ་གསུམ་ཙམ་རིང་ལ་ཁོང་ཚོའི་ས་ནས་དེ་ཚོང customer ཧ་ལམ་ཧ་ལམ་ལེན་ཡོད་ཡོད་མ་རེད་ད་སོ་སོས་ཕར་རང་མགོ་རང་ཐོན་ཅིག་བྱས་ཚེ་དེ་བྱེད་མཁན་ཅིག་རེད་ད་མང་པོ་རག་དང་མ་རག་ལས་གཙོ་བོ་སོ་སོར་རག་ལས་ཡོད་རེད་དེ་འདྲའི་ཆ་ལ་ང་ཚོ། ཨོ་ཙམ་ཡོད་རེད་ཞུ་བ་ཡིན།
ཨོ་ལགས་སོ་ཨ་ནི་རྣམ་པ་ཚོ་གི་ལས་ཀ་དེ་དཔེ་ཡག་པོ་ཞིག་འགྲོ་གི་ཡོད་ས་རེད། ད་ཡང Australia ནང་ལ་ས་གནས་གཞན་པ་ནང་ལ་ཡང་བོད་པ་ཚོ་གི་དེ་འདྲས་བཙུག་དགོས་འདུག་བསམ་མཁན་དེ་འདྲས་ཡོང་གི་ཡོད་ཀྱི་རེད། ཨ་ནི་རྣམ་པ་ཚོ་གི་ད་ལྟ་བར་དུ་ཉམས་མྱོང་གི་ཐོག་ནས་ག་འདྲས་བྱས་ནས་ཡག་པོ་འདུག་ག་འདྲས་བྱས་ནས་ཡང་དཀའ་ངལ་འཕྲད་གི་འདུག་དེའི་སྐོར་ལ་ལམ་སྟོན་ལ་ནི་འདྲ་ཏོག་ཙམ་ཞིག་གསུང་རོགས་བྱེད། ང་ཚོ་ཉམས་མྱོང་ཞུ་ར་ཐག་གི་འདྲ་ཚོང་ལས་ག་འདྲ་བྱེད་ན་ཡང་དང་ཐོག་ནས་ཚོང་དེ་ལ་དཔག་པའི་ཚོང་དེ་དང་འབྲེལ་བའི་གནས་ཚུལ་བསྡུ་རུབ་བྱེད་ཡག་ཡིན་ནའི་རེད་རྒྱུ་མི་རྒྱུ་ནས་བཤད་ཚང་མ་གཅིག་བྱེད་དགོས་ཀྱི་འདུག་དེའི་ཐོག་ལ་ཡང་ང་ཚོ་བོད་པའི་བཤད་སྲོལ་ལྟར་ཚོང་མ་བརྒྱབ་རྩིས་རྒྱོབ་ཅེས་གསུང་གི་ཡོད་རེད་ཚོང་མ་བརྒྱབ་སྔོན་ནས་ག་འདྲ་འབྱུང་གི་ཡོད་མེད་ཀྱི་འཆར་གཞི་སོ་སོས་སོ་སོས་སོ་སོ་འཆར་འགོད་བྱེད་ཡག་དེ་གལ་ཆེན་པོ་ཆགས་ཤག་ད་ལྟ་དབྱིན་ཇིའི་སྐད་ཐོག། ཚོང་གཙོ་དེ་ཚོའང Business Plan ཞུ་གི་འདུག་པ་ད་དེ་ཚོ་ཚང་མ་སོ་སོས་བཟོ་དགོས་ཀྱི་འདུག་དེ་བཟོས་ནས་ཨ་ནི་ལོ་དང་པོ་གཉིས་པ་ལ་ཁེ་བཟང་ཏོག་ཏོག་འདི་རག་ཡག་གི་འདོད་པ་འདྲ་བོ་བྱས། ད་དེ་དང་པོ་ནས་མེད་པ་བྱས་ན་ཡག་ཤོས་ཤིག་ཆགས་ཀྱི་འདུག་ལོ་དང་པོ་གཉིས་པ་གསུམ་པ་ད་དུས་ཚོད་གཏོང་ཡག་ཁོ་རང་རིམ་པས་རིམ་པས་རྫ་ཡག་ཁོ་རང་དུས་ཚོད་མང་པོ་ཞིག་འགོར་འགྲོ་གི་རེད་དེ་དེ་ལ་དཔག་པའི་གྲ་སྒྲིག་ཅིག་དགོས་ཀྱི་ཡོད་རེད་དོབ་ཏུ་ཁ་ལ་ཚོང་བཙུགས་པ་དང་དོབ་ཏུ་ཁ་ལ་ཁེ་བཟང་ཆེན་པོ་ཞིག་ཡོང་གི་རེད་བསམ་པའི་བསམ་བློ་འདྲ་ཅིག་རྩ་བ་ནས། མེད་ན་དགའ་ཡོད་ཀྱི་རེད་འདི་བསམ་གི་འདུག་ད་ང་ཚོའི་བརྒྱུད་རིམ་རེད་ཅེས་ཞུས་པ་ཡིན་ན་ཨ་ནི་ཚོང་ཚོང་གཉེར་ཚབ་པའི་ཆེད་ལ་ཡང་ཚོང་དེའི་ཐོག་ལ་ཡང་ཆེད་མངགས་ད་ག་རེ་ཞུ་དགོས་རེད་དུས་ཚོད་བཏང་རྗེས་དུས་ཚོད་ད་ད་ངང་རྒྱུད་རིང་པོའི་ཐོག་ནས་ད་ཚོང་ཚོང་ད་ག་རང་ཐོག་ལ་ལས་ཀ་བྱེད་མཁན་གཅིག་དགོས་ངེས་ཅན་ཆགས་ཀྱི་འདུག་ང་ཚོའི་ཚོང་གི་བརྒྱུད་རིམ་དཔེར་བཞག་པ་ཡིན་ན་ད་ད་ལོ་ཁ་ཤས་རིང་ཚོང་གི་འཛིན་སྐྱོང་ལས་རིགས་འདྲ་པོ་བྱེད་ཡག་དེ་མི་གཅིག། ང་རང་རང་གི་འགན་ཁུར་ཅིག་བྱེད་ཀྱི་ཡོད་རེད་ཇི་ལྟར་འདི་ང་རང་ང་རང་ཞོར་ལས་ཀ་བྱེད་ཀྱི་ཡོད་རེད་ང་རང་རང་གི་ལས་ཀ་བྱེད་དགོས་དེའི་ཐོག་ལ་ད་ང་རང་གི་ཚོང་འདི་ལ་སྤྱི་ཚོགས་རང་གི་ཕན་ཡོན་བསམ་ནས་ཨ་ནི་ག་རེ་ཞུ་དགོས་རེད་ཚོང་ད་གའི་ཐོག་ལ་ཡ་ད་དེ་མི་མང་མི་ཕན་ཚུན་ཚོང་པ་ཕན་ཚུན་འབྲེལ་བ་བྱེད་ཡ་ད་ཚོགས་འདུ་ལ་བཅར་ཡ་ད་ད་དེ་ཁྱབ་བསྒྲགས་ལས་རིགས་བྱེད་ཡ་འགྲོ་དེ་ཚོ་ཚང་མ་ཐོག་ལ་ཡ་དུས་ཚོད་ངེས་ཅན་ཅིག་བཏང་དགོས་ངེས་ཆགས་ཀྱི་འདུག་ཞུ་རེད་ང་ཚོ་དེ Franchises ཞུ་གི་འདུག་ཧམ་གཅིག་མིག་གིས།

ད་ཁོ་རང་ཚོ་ཉིན་གསུམ་ཕྱེད་ཡར་རེ་ལྷག་པར་དུ་མི་འདྲ་ཁྱབ་བསྒྲགས་བྱས་ཡོང་གི་འདུག་ཨ་ནི་ཡང་ཚོང་འགོ་བཙུགས་ཚར་དུས་ཙམ་པར་ད་དེ་དེ་ལ་དཔག་པའི་ཁོ་རང་ཚོ་གི་ཕར fees འདི་ཕར་གྱི་དངུལ་སྤྲད་ཡག་མང་པོ་ཞིག་བྱས་ཡོད་བསྡད་པ་འདི་གོ་རྒྱུ་འདུག་ད་དེ་གལ་སྲིད Franchise ཚོང་སྐྱོན་ཡག་ཡིན་པ་ཡིན་ན་ནི། སྔོན་ནས་གནས་ཚུལ་དེ་རིགས་ལ་དཔེར་ན་གསལ་པོ་གསལ་པོ་ཞིག་མ་མཁྱེན་གྱི་བར་དུ་ཐག་གཅོད་མ་གནང་ན་ཡག་ག་ཡོད་ཀྱི་རེད་བསམ་གི་འདུག་ད་འདི་ཇེམ་སི་ཨོ་ལ་ཡིན་པ་ཡིན་ན་ང་ཚོ་ལ་དཔེར་བཞག་པ་ཡིན་ན་ད་དཔེར་ན་ཟླ་བ་གཅིག་སྒོར་མོ་དྲུག་བརྒྱ་བདུན་བརྒྱ་ཅིག་ཁོ་ཚོའི་སྒོར་ལ་སྤྲོད་བསྡད་གོ་རེ། གཅིག་ནས་ཁོ་རང་ཚོ་གི་མཚན་དོད་ཞུ་གོ་རེ Royalty Fees ཅིག་བྱས་ད་འདི་གང་ལ་ཁྱབ་བསྒྲགས་རིགས་ཚང་མ་ཁོ་ཚོས་བྱས་ཡོང་གོ་རེ། དཔེར་བཤད་ན་ང་ཚོ Jim's Cleaning North Nowra ཞུ་གོ་རེ་དེ་འདྲས་ཅིག་གི་མིང་ག་གེ་མོ་གཅིག་མིང་གཅིག་རང་ཁྱེར་བྱས་ཁོ་ཚོས་ཁྱབ་བསྒྲགས་འདི་རྩ་བ་ཉིད་ནས་བྱེད་མ་རེད་སྤྱི་ཡོངས་ཀྱི Jim's Cleaning ལ་ཅིག་ཡོད་པའི་ཁྱབ་བསྒྲགས་དེ་བྱས་ཡོང་སྤྱི་ཡོངས་བྱས་ཡོང་གོ་རེ། ང་ཚོ་གཉེར་ནས་ཚང་མ་ཚོས་གཉེར་ལས་སྒྲིག་གཞི་ཡོད་རེད་སོ་སོ་གི་མིང་གི་གཙོ་བོ་ཁྱེར་བྱས་ཅིག། ཁྱབ་བསྒྲགས་གང་བྱུང་སྤྲོད་བྱེད་ཆོག་གི་ཡོད་མ་རེད། སོ་སོའི་ས་ཁོངས་བྱས་ནི་བྱས་རེད་མ་གཏོགས་དེ་མིན་གྱི་ཡང་མི་གཞན་པའི་གི་ས་ཁོངས་དེའི་ཁར་ཁྱབ་བསྒྲགས་བྱེད་ཡག་རེད་ཟེར་བ་དེ་འདྲའི་སྒྲིག་གཞི་འདྲ་པོ་མང་པོ་རེད། ཨ་འདི་ཡིན་དུས། སྐྱོན་གནང་མཁན་དེ་ཡིན་པ་ཡིན་ན་ཡང་དོན་གནད་དེ་ཚོའི་རིགས་དེ་ཚོ་གསལ་པོ་གསལ་པོ་མགོ་ཚོད་གནང་ཡག་དེ་གལ་ཆེན་པོ་ཞིག་ཆགས་ཀྱི་འདུག། ད་ལྟའི་ཆ་ལ་ཡང Nowra ལ་ཡང་བོད་པ་མང་ཉུང་ག་ཚོད་ཚོད་འདྲ་པོ་ཅིག་ཡོད་རེད། ཨ་ནི་བོད་པ Nowra ལ་སླེབས་ནས་ལོ་ག་ཚོད་ཚོད་འདྲ་པོ་ཅིག་འགྲོ་གི་ཡོད་རེད།